ད་ནི་སེམས་ཡག་པོ་ཡོང་གི་རེད་སེམས་གནས་པོ་ག་རེ་བསམ་བློ་བཏང་ན་དེ་ལ་ཏག་ཏག་ཏག་སླེབས་འགྲོ་ཡ་ཅིག་ལུས་པ་ཟླ་བ་དེ་རེད། ཨང། འདུག་བྱས། རྣམ་སྣང་གི་ཆོས་འདི་བདུན་དེ་ད་དེ་ནས་ཡང་སོ་སོའི་བསམ་བློ་བཏང་ནས་སོ་སོ་ལ་བེ་ག་ཀུན་སློང་དེ་བེ་ག་ཉོན་མོངས་ཀྱི་བེ་ག་རྐྱེན་དྲག་པོ་ཤུགས་ཆེན་པོ་ཉོན་མོངས་ཀྱི་ཀུན་ནས་བསླངས་བསྡད་པ་ཅིག་ཡིན་ན་ད་དེ་ཕར་ཞི་ཡག་གི་དོན་དག་ལ་བེ་ག་ལུས་པ་ད་བེ་ག་མགོ་སྐོར་བཏང་ནས་མགོ་སྐོར་དང་འདི་ཚོ་འདྲ་པོ་བྱས་ནས་ཨ་ནི་དབུགས་བགྲང་དགོས་རེད། དབུགས་ཉི་ཤུ་རྩ་གཅིག། རེད་པ་ད། བདུན། བདུན་ཉིས་བཅུ་བཞི་བདུན་གསུམ་ཉི་ཤུ་རྩ་གཅིག་བ་དག་ན་མ་གཞི་བ་རྒྱུན་དུ་ཡོང་གི་མ་རེད། ཁ་ཤས་དང་པོ་བདུན་ཟེར་བྱས་ཡོང་ག་ལ། མ་ཉ་ཞེ་དྲག་ཤུགས་ཆེན་པོ་མེད་མཁན་དེ་ཚོ་དེ་གི་ཡོང་གི་མི་འདུག་ན་བདུན་ཉིས་བཅུ་བཞི་དེ་མེད་ན་བདུན་གསུམ་ཉི་ཤུ་རྩ་གཅིག་གི་མ་གཞི་གཅིག་ཡོང་གི་མ་རེད། ཨོ་དེ་རེད། ཉི་ཤུ་རྩ་གཅིག། དེ་ཡང་དབུགས་བེ་ག་སྒྲ་ཅན་དང། འོ་ད་རྒོད་བག་ཅན་དང། འདི་ནི་དེ་འདྲའི་མ་ཡིན་པ། རེད་པ་དང། དུས་རྒྱུན་དབུགས་ཁོ་རང་གཏང་གི་རེད་པ་དང་དབུགས་ཕར་རྔུབ་ཚུར་རྔུབ་དུས་རྒྱུན་རང་བཞིན་གྱི་གཅིག་ཡོད་རེད་པ་དེ་ག་རང་བཞག་ནས་འོ་དེ་རེད། དེ་མ་གཏོགས་ཞེ་དྲག་གི་བི་ཀའི་ཤུགས་ཆེན་པོ་ཡར་འཐེན་པ་བྱས་ན་རྩ་ཡི་ཐིག་བཅས་དེ་འདྲ་ཡོང་གི་རེད་ལྟོས་ཁའི་ན་ཡོང་རེད་པ་དང། རེད་པ་དང། རྩིབ་ལོགས་ཀྱི་འདི་པར་ལ་ན་ཚ་བཏང་ཡོང་རེད་པ་དང། ཨོ་དེ་འདྲའི་ཡོང་གི་ཡོད་རེད་བྱས་ཙང་དེ་འདྲའི་དགོས་མ་རེད་དབུགས་ཕར་བཏང་སོང་ཕར་ཕྱིན་སོང་ཚུར་སླེབས་སོང་ཚུར་ཡོང་སོང་བསམ་པ་བཅས་ཉི་ཤུ་རྩ་གཅིག་དེ་བགྲངས། དེ་ཡིན་ཟེར་རྣམ་སྣང་གི་ཆོས་བདུན་ནམ་བརྒྱད་དང་ལྡན་པ་བྱེད་དགོས་དེ་འགྲིག་སོང་ཨ། ད་དེ་ཆགས་སོང་ན་ད་ག་རེ་བྱེད་དགོས་རེད་ཟེར་ན། ད་བི་ཀའི་སྐྱབས་འགྲོ་བྱས་དེ་ཡིན་པ་དང་ད་སྐྱབས་འགྲོ་དང་སེམས་བསྐྱེད་ཟེར་དང་པོ་སྐྱབས་འགྲོ་དེ་རེད་སྐྱབས་སུ་འགྲོ་བ་ལ་སྐྱབས་སུ་འགྲོ་ཡག་གི་ཡུལ་དེ་ངོས་ཟིན་དགོས་རེད་སོ་སོ་སྐྱབས་སུ་འགྲོ་སའི་ཡུལ་དེ་ངོས་མ་ཟིན་པ་ལ་ཨ་ནི་སྐྱབས་སུ་འགྲོ་སྟངས་ཡོང་གི་མ་ར་བ་ད། སྤྱིར་བཏང་ཡུལ་དེ་ལ་སྐྱབས་དེ་ལ་འབྲས་སྐྱབས་དང་རྒྱུ་སྐྱབས་གཅིག་ར་བ་ད། ད་ད་ལྟ་དངོས་སུ་བི་གའི་སྐྱབས་ཡུལ་གསལ་བཏབ་པ་དེ་རྒྱུ་སྐྱབས་རེད། སོ་སོ་དང་རྒྱུད་ཐ་དད་པའི་དེ་ནི་སྐྱབས་ཡུལ་གསལ་བཏབ་པ་དེ་རེད། དེ་ཡིན་དུས་སྐྱབས་ཡུལ་གསལ་བཏབ། སྐྱབས་ཡུལ་གསལ་བཏབ་པ་ལ་དེ་ནི་དེ་ར་བ་ད་མཐོ་དམན་དེ་རང་གི་རང་མར་བསྡད་བསྡད་པའི་སྨིན་མཚམས། སོ་སོ་མར་ག་འདྲ་ཅིག་ལ་བསྡད་བསྡད་ཡོད་ནའང་མཐོ་དམན་ག་འདྲ་ཅིག་བསྡད་ཡོད་ན་ཡང་སོ་སོའི་སྨིན་མཚམས་ཁ་ཐུག་དེ། ནམ་མཁའི་ནམ་མཁའི་ཁ་ཐུག་དེ། མཐོ་དམན་དེ་དེ་འདྲ་ཅིག་བྱེད། ཨ་ནི་ཐག་རིང་ཐུང་དེ། ཧ་ཅང་ཐག་རིང་མ་དྲགས་པ་ཉེ་མ་དྲགས་པ་རྐྱང་ཕྱག་ཅིག་ཕུལ་ན་ཨ་ནི་ལག་པའི་རྩེ་དེ་ཕི་ཀའི་སྙོབས་པ་མ་སྙོབས་པ་ཅིག། འོ་དེ་འདྲའི་ཅིག་གི་ཚོད་དེ་ལ་ཨ་ནི་སེང་གེ་ཆེན་པོ་བརྒྱད་ཀྱིས་བཏེགས་པའི་རིན་པོ་ཆེའི་ཁྲི་འོ་དང་མཐོ་ཞིང་ཡངས་པ་ཟེར་གྱི་ར་བ་ད་འོ་དེ་འདྲ་ཅིག་བསམ་བློ་བཏང་དང་དོད་པའི་རྒྱ་ཆེ་ཐག་ཆོད་ཅིག་བ། མ་ལམ་གླིང་ཁོ་རང་པའི་ཁང་དེ་འདྲ་བ་རེ་ཅིག་རེ་བ་དང། དེ་འདྲའི་ཅིག་རྒྱ་ཆེ་བསམ་བློ་ཅིག་བཏང་ད་ཡིད་ཀྱིས་སྒོམ་ཡ་ར་བ་མིག་ལ་མཐོང་མ་མཐོང་སྐད་ཆ་མ་རེད་ཡིད་ལ་ཤར་སྒོ་ནས་ཡིད་ལ་དེ་འདྲའི་ཅིག་བསམ་བློ་དང། ད་སེང་གེ་ཆེན་པོ་བརྒྱད་བཏེགས་པའི་རིན་པོ་ཆེ་ཁྲི་རྒྱ་ཆེ་ཐག་ཆོད་ཅིག་དེ་ཨ་ནི་སྒང་དེ་ལ་དཀྱིལ་ལ་དབུས་ཡོད་ལ་དབུས་དཀྱིལ་ཟེར་ན་དབུས་དང་ཨ་ནི་ཕྱོགས་བཞི་ལ་ཁྲི་ཆུང་ཆུང་བཞི་བཅས་དབུས་དེ་དེའི་ཁྲི་མཐོ་ཙམ་ཉམས་མཐོ་ཙམ་ཅིག་རེད་པ་དང་མཐོ་དམན་ཡོད་ཙམ་ཞིག་དེའི་སྒང་དེ་ལ་དེ་ནི་ངོ་བོ་དེ་ནི་རང་གི་དྲིན་ཅན་རྩ་བའི་བླ་མ་ཡིན་པ་ལ་རྣམ་པ་དེ་ནི་བི་གའི། བསྟན་པའི་བདག་པོ་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས། ཨོ་ད། མཚན་བཟང་པོ་སུམ་ཅུ་རྩ་གཉིས་དཔེ་བྱད་བཟང་པོ་བརྒྱད་ཅུ་དེས་སྤྲས་པ་དབུ་གཙུག་ཏོར་དང་ལྡན་པ་ཞབས་རྡོ་རྗེ་སྐྱིལ་ཀྲུང་གིས་བཞུགས་པ། ཨོ་ད། གཡས་ས་གནོན་གཡོན་མཉམ་གཞག་བདུད་བཞི་བི་ཀ་བདུད་བཞི་བཅོམ་པ་མཚོན། ཁོ་རང་གི་པའི་ཐུགས་རྒྱུད་ཀྱི་བདུད་བཞི་པའི་རྩ་བ་དང་བཅས་པ་སྤངས་པ་དང་ང་ཚོའི་བདུད་བཞིའི་རྒྱུད་ཀྱི་བདུད་བཞི་ཨོ་ད་འཇོམས་པར་མཚོན་པ་མ་འོངས་པ་ལ་སིག་བར་བ་ན་རྟེན་འབྲེལ་གྱི་མཚོན་དོན་གྱི་དེ་ནི་ལྷུང་བཟེད་ཀྱི་ནང་ལོགས་ལ་དེ་ནི་བདུད་རྩི། འཆི་བ་མེད་པ་ཚེ་ཡི་བདུད་རྩི་ན་བ་མེད་པ་སྨན་གྱི་བདུད་རྩི་ཟད་པ་མེད་པ་ཡེ་ཤེས་ཀྱི་བདུད་རྩི་རང་བཞིན་ཅན་གྱི་བདུད་རྩི་ཡང་གང་བསྡད་པ། ཨོ་ད་དེ་འདྲ་ཅིག་བསམ་མནོ་བཏང། ད་དེའི་གི། ཨ་ནི་གཡས་དེ་ལ། རྒྱ་ཆེན་སྤྱོད་བརྒྱུད་ཀྱི་དེ་ནི་བླ་མ་དང་པོ། རྗེ་བཙུན་བྱམས་པ་མགོན་པོ། དེའི་མཐའ་དེ་ལ་རྒྱ་ཆེན་སྤྱོད་བརྒྱུད་ཀྱི་བླ་མ་ད་གཞན་པ་ཚོགས་ཀྱིས་བསྐོར་བསྡད་པ། གཡོན་དེ་ལ་རྗེ་བཙུན་འཇམ་པའི་དབྱངས་ཟབ་མོ་ལྟ་བརྒྱུད་ཀྱི་དེ་ནི་བླ་མ་དང་པོ་རྗེ་བཙུན་འཇམ་པའི་དབྱངས། རྗེ་བཙུན་འཇམ་པའི་དབྱངས་ཀྱི་མཐའ་དེ་ལ་དེ་ནི། དཔལ་མགོན་འཕགས་པ་ཀླུ་སྒྲུབ་ལ་མཚོན་པའི་དེ་ནི་ཟབ་མོ་ལྟ་བརྒྱུད་ཀྱི་དེ་ནི་བླ་མ། ག་ཚད་ཡོད་པ་ཡིན་ནའང་དེ་ཚོས་བསྐོར། ད་རྒྱབ་ལོགས་ལ་དེ་ནི་ཉམས་ལེན་བྱིན་རླབས་བརྒྱུད་ཀྱི་དེ་ནི། ད་བླ་མ་སངས་རྒྱས་རྡོ་རྗེ་འཆང། འོ་ད་བླ་མ་རྡོ་རྗེ་འཆང། བྱས། རེད་པ་ད་བླ་མ་རྡོ་རྗེ་འཆང་བྱས། དེའི་མཐའ། རྡོ་རྗེ་འཆང་གི་རྣམ་པ་ཅིག་བྱས། དེའི། རེད་པ་ད་མཐའ་དེ་ལ་དེ་ནི་ཉམས་ལེན་བྱིན་རླབས་བརྒྱུད་པའི་ཏེ་ལོ་པ་དང་ནཱ་རོ་པ་དང་ཌོམ་བྷི་པ་ལ་སོགས་པ། རེད་པ་ད་དེ། ཉམས་ལེན་བྱིན་རླབས་བརྒྱུད་པའི་བླ་མས་བསྐོར་བསྡད་པ། ད་སོ་སོའི་མདུན་ཁྲི་དེ་ལ། ཁྲི་གི་རེད་པ་ད། ཁྲི་ཆེན་པོ་དེའི་སྒང་དེ་ལ་ཁྲི་ཆུང་ཆུང་མདུན་དེར་གཅིག་ཡོད་རེད་པ། འོ་དེ། རང་གི་དྲིན་ཅན་རྩ་བའི་བླ་མ། ད་བཀའ་དྲིན་གསུམ་ལྡན། འོ་ད་གང་བྱས་སོ་སོའི་བེ་གའི་སེམས་ལ་གང། སྒྲུབ་པ་དང་གང་ཕན་ཆེ་རང་གི་བླ་མ་བླ་མ་བྱེད་སྟངས་སོ་སོ་ལ་བཅོ་ལྔ་ཉི་ཤུ་ག་ཚད་ཡོད་ནའི་བི་ཀའི་དེའི་ནང་ནས་སོ་སོ་བི་ཀའི་སེམས་རྒྱུད་དུལ་བ་འདྲ་པོ་ཆགས་ཡ་གི་རོ་ད། གནང་མཁན་གི་ད་བླ་མ་དེའི་རྣམ་པ། བླ་མ་དེ་ཡི་རྣམ་པ། ད་བླ་མ་དེ་ལ་བི་ཀའི་སྐུ་གཟུགས་ལ་སྐྱོན་འདྲ་པོ་སྤྱན་ཞར་བ་འདྲ་པོ་དང་འོ་ད་དེ་འདྲ་གི་བི་ཀའི། གར་སོགས་ལྟར་དེ་འདྲ་གཅིག་མཇལ་མི་བདེ་བ་འདྲ་པོ་དེ་གི་དེ་འདྲས་ཡོད་པ་ཡིན་ན་མཐོང་སྣང་ལ་ཨོ་དེ་ཚོའི་སའི་ལྟ་དགོས་མ་རེད་གསུངས་འདྲ་པོ་ད་དེའི་མཐའ་སྐོར་དེ་ལ་སོ་སོའི་ཆོས་འབྲེལ་དངོས་ཐུག་གི་དེ་ནི་རྩ་བའི་བླ་མ་གཞན་པ་ཚོ་གི་འདུག་སྐོར་དེ་ཡང་གཅིག་རེད་པ་ད་རྩ་བའི་བླ་མ་ཟེར་ན་སོ་སོ་དངོས་སུ་ཆོས་ཞུ་ས་དེ་རྩ་བ་རྩ་བའི་བླ་མ་རེད་རྩ་བའི་བླ་མའི་བླ་མ་དེ་བརྒྱུད་པའི་བླ་མ་རེད་སོ་སོ་ཆོས་ཞུ་མ་མྱོང་རེད་པ་ཁ་ཤས་མཇལ་མྱོང་བ་རེད་ཆོས་ཞུ་མ་མྱོང་དེ་འདྲས་རེད་དེ་འདྲས་དེ་ལ་བརྒྱུད་པའི་བླ་མ་ཟེར་གྱི་རེད་མཁྱེན་སོང་ཨ། ད་གང་བྱས་ཆོས་འབྲེལ་དངོས་ཐུག་གི་དེ་ནི་རྩ་བའི་བླ་མ་ཚོ་གིས་དུས་སུ་བསྐོར། བདུན་ཏེ། འོ་དེ་བྱས། ད་དེ་ནི། ད་བླ་མ་སྡེ་ལྔ་ཟེར་ནས་དེ་རེད། ད་དེའི་མཐའ་དེ་ལ། ཨ་ནི་ཡི་དམ་རྒྱུད་སྡེ་བཞི། དང་པོ་བླ་མེད་ཀྱི་དེ་ནི་རེད་པ་ད། བླ་མེད་ཀྱི་དེ་ནི་ཡི་དམ་ཕ་གི་དཔལ་རྡོ་རྗེ་འཇིགས་བྱེད་དང་གསང་བ་འདུས་པ་དང་བདེ་མཆོག་དང། འོ་ད་དེ་ནི་དུས་འཁོར་དང་རྣལ་འབྱོར་མ་དང། འོ་ད་དེ་ནི་གང་བྱས་ཕ་གི་དགྲ་ནག་དང་ད་དེ་འདྲའི་ཡོ་རེད་པ་ད། འོ་ད་གདོང་དྲུག་ཚེ་རེད་པ་ད་དེ་འདྲའི་གི་བླ་མེད་ཀྱི་དང་སོ་སོའི་ཧ་གོ་ཡ་ངོ་ཤེས་པ་འདྲ་བོ་རེད་ཧ་གོ་ཡ་མང་པོ་ཡོ་རེད་ལ་ཧ་མ་གོ་བ་ད་དུང་མང་པོ་ཡོ་རེད་མང་ཐག་ཆོད་ཅིག་ཡོ་རེད་རེད་པ་ད། དེ་གའི་གྲངས། གྲངས་ཀ་མི་ལོན་པ་འདྲ་པོ་བླ་མེད་ཀྱི་ཡི་དམ་ཟེར་ཡ་དེ་ཉུང་ཉུང་གང་ཡང་མ་རེད། ཨོ་ད། ཨོ་དེ་ཚོ་ཚང་མ་ལོག་ཕ་གི་མཐའ་ནས་འདུག་བསྐོར་ནས་བླ་མེད་ཀྱི་ཡི་དམ་དེ་ཚོ་བསྐོར་ནས་བཞུགས་ཡོད་བསམ་པ་བྱས། ད་བླ་མེད་ཀྱི་ཡི་དམ་གྱི་རྒྱབ་ལོགས་དེ་ལ། རེད་པ་ད། ཨ་ནི། ཕ་གི་རྣལ་འབྱོར་རྒྱུད་ཀྱི་རྣམ་སྣང་མངོན་བྱང། རེད་པ་ད། ཟེར་བ་མ་རེད། རེ། རྣལ་འབྱོར་རྒྱུད་ཀྱི་དེ་ནི། འདི། ཡི་དམ་གྱི་དེ་ནི། དེ་ཡང་དེ་ནི་གྲངས་ལས་འདས་པ། རེད་པ་ད། བྱས་ནས་མཐའ་ལ་དུས་སུ་བསྐོར་བསྡད་པ་བྱས། དེའི་རྒྱབ་དེ་ལ་དེ་ནི། སྤྱོད་རྒྱུད་ཀྱི་རྣམ་སྣང་མངོན་བྱང་ལ་སོགས་པའི་སྤྱོད་རྒྱུད་ཀྱི་དེ་ནི། ཨ་ནི་ཡི་དམ་གྱིས་བསྐོར་བསྡད་པ། དེ་ནི། དེའི་མཐའ་དེ་ལ་དེ་ནི་བྱ་རྒྱུད་ཀྱི་ད་ཡི་དམ་གྱིས་བསྐོར་བསྡད་པ། དེ་ལ་དེ་འདྲའི་གི་རྒྱུད་སྡེ་བཞིའི་གྱི་དེ་ནས་ཡི་དམ་དུས་སུ་བསྐོར་བསྡད་པ་བྱས། མཚན་དེ་ཚོ་ཁ་སང་མཆན་ནང་ལ་འདུག་པ་མཚན་མང་པོ་རེད་འོ་དེ་འདྲ་རེད། ད་དེ་ནས། རྒྱུད་སྡེ་བཞིའི་གྱི་དེ་ནས་ཡི་དམ་གྱི་རྒྱབ་ལོགས་དེ་ལ། མཐའ་བསྐོར་དེ་ལ་ཨ་ནི་མདོ་ལུགས་ཀྱི་དེ་ནི་བསྐལ་བཟང་གི་སངས་རྒྱས་སྟོང་ལ་སོགས་པའི་ད་སངས་རྒྱས་གྲངས་ལས་འདས་པ་ཡོ་རེད་པ་ད་འོ་དེ་ཚོའི་དུས་སུ་བསྐོར་བསྡད་པ། དེ་ནས་དེའི་མཐའ་དེ་ལ་དེ་ནི་བྱང་ཆུབ་སེམས་དཔའི་ཚུལ་བཟུང་བསྡད་པ་དང་བྱང་ཆུབ་སེམས་དཔའ་ཟེར་བ་རེད་འོ་ད་དེ་ནི་ཉེ་བའི་སྲས་ཆེན་བརྒྱད་ལ་སོགས་པ་བྱང་ཆུབ་སེམས་དཔའི་ཚུལ་བཟུང་བ་ཅིག་རེད་པ། དེ་ནས་འོ་ད་དེ་ཚོའི་དེས་མཚོན་པའི་དེ་ནི་བྱང་ཆུབ་སེམས་དཔའི་རེད་པ་ད་ཚོགས་ཀྱིས་བསྐོར་བསྡད་པ། དེའི་མཐའ་དེ་ལ་དེ་ནི་རང་རྒྱལ་གྱི་ཚོགས་ཀྱིས་བསྐོར་བ། དེའི་མཐའ་དེ་ལ། ཉན་ཐོས་ཀྱི་བའི་ཚོགས་ཀྱིས་བསྐོར་བ། དེའི་མཐའ་དེ་ལ་དེ་ནི་དཔའ་བོ་དཔའ་མོ། རེད་བ་ད་མཁའ་འགྲོ་མ་ལ་སོགས་དཔའ་བོ་དཔའ་མོའི་ཚོགས་ཀྱིས་བསྐོར་བ། དེའི་མཐའ་དེ་ལ་དེ་ནི། ཆོས་སྐྱོང་བའི་ཡེ་ཤེས་ཀྱི་སྤྱན་ལྡན། འཇིག་རྟེན་ལས་འདས་པའི། འོ་ད་སྐྱེས་བུ་གསུམ་གྱིས་མཚོན་པའི། འོ་ད་དེ་ནི། འཇིག་རྟེན་ལས་འདས་པའི་དེ་ནི་ཆོས་སྐྱོང་ག་ཚད་ཅིག་ཡོད་ན་ད་གྲངས་ཀ། ལོང་གི་མ་རེད་བ་གྲངས་ཀ་རྒྱབ་ཚོད་ག་ཡོད་མ་ནི་མང་པོ་ཞེ་དྲག་རེད། འོ་ད་དེ་ཚོ་གི་བའི་ཚོགས་ཀྱིས་བསྐོར་ཏེ་ཡོད་བསམ་པ་འདྲ་བོ། ད་ཕྱོགས་བཞིའི་ཁྲི་ཆེན་པོ་དེ་གའི་ལོགས་དེ་ལ་སྤྲིན་འབུར་བོ་ཆེའི་སྤྲིན་ཡང་དུ་བ་སོ་སྤྲིན་འབུར་བཅས་ནས་སྤྲིན་འབུར་སྒང་དེ་ལ་དེ་ནི་རྒྱལ་ཆེན་སྡེ་བཞི་དེ། རོ་དང་རྣམ་ཐོས་སྲས་དང་ཨོ་ད་དེ་ནི་ཡུལ་འཁོར་སྲུང་དང་འཕགས་སྐྱེས་པོ་དང་སྤྱན་མི་བཟང། ཨོ་ད་བཞི་དེ་ཕྱོགས་བཞི་ལ་བཞུགས་ནས་རང་རང་གི་འཁོར་ཚོགས་གྲངས་ལས་འདས་པས་བསྐོར་དེ་བ།

ཡིན་ན་ཡང་རྣམ་པ་དེ་མི་ཡི་རྣམ་པ་བྱེད། དེ་ད། མན་ངག་འདྲ་པོ་ཞིག་རེད་མི་ཡི་རྣམ་པ་བྱེད་དགོས་ཡ་དེ། མི་དེ་སྨྲ་ཤེས་དོན་གོ་རེད་བ། ཡ། དེ་ཡིན་དུས་སྒང་ལ། འོ། ད་སོ་སོའི་བི་གའི་སྐྱབས་འགྲོ་བྱེད་པའི་ཁ་ཐུག་ལ་མཐའ་འཁོར་གྱི་འགྲོ་བ་རིགས་དྲུག་གི་སེམས་ཅན་ཚང་མ་ལོག་གི་བེ་འུར་ཆིལ་ཆིལ་བའི་སྐྱབས་འགྲོ་བྱེད་པའི་མོས་པ་བྱེད་དགོས་རེད། ད་སྐྱབས་སུ་འགྲོ་བ་ལ། སྐྱབས་སུ་འགྲོ་ཟེར་བ་དང། འགྲོ་ས་གི་ཡུལ་དེ་ད་སྐྱབས་ཡུལ་གསལ་བཏབ་ཚར་སོང་ང། ད་སྐྱབས་སུ་འགྲོ་སྟངས་ག་རེད་ཟེར་ན་སྐྱབས་འགྲོའི་ངོ་བོ་ཇི་ལྟ་བ། རང་ཉིད་ལྷག་པར་འཇིགས་པ་དང་རེད་བ་ད། དེ་ནས་དཀོན་མཆོག་སྐྱོབ་པའི་ནུས་ལྡན་དུ་ཤེས་ལས་བྱུང་བའི་འོ་ད་སྐྱབས་འགྲོ་ལ་ད། ད་ཐམས་ཅད་མཁྱེན་པ་ཁྱོད་ཉིད་བཞེད་ཟེར་ནས་རེད། གསུངས་པ་ནང་ལྟར་གྱིས་ད་སོ་སོ་ལ་བི་གའི་འཇིགས་སྐྲག་ཅིག་དང།

དད་པ་དང་འཇིགས་སྐྲག་གཉིས་དགོས་ཀྱི་རེད། རེད་པ་དང། དང་པོ་པའི་འཇིགས་སྐྲག། འཇིགས་སྐྲག་ག་རེད་ཟེར་ན་འཁོར་བ་སྤྱི་དང་བྱེ་བྲག་གི་འོ་ད་སྡུག་བསྔལ་དེ་ཚོའི་བསམ་བློ་ཡག་པོ་ཅིག་འཁོར་ན། རང་བཞིན་གྱིས་འཇིགས་སྐྲག་ཡོང་གི་རེད། རེད་པ་དང། སྡུག་བསྔལ། འཁོར་བ་སྤྱི་ཡི་སྡུག་བསྔལ། ལྷག་པར་དུ་ཡང་དེ་ནི་ད་ངན་སོང་གི་སྡུག་བསྔལ། དམྱལ་བ་ལ་དེ་ནི་ཡི། ཚ་གྲང་གི་སྡུག་བསྔལ་ཡི་དྭགས་ལ་དེ་ནི། དེ་ནི། བཀྲེས་སྐོམ་གྱི་སྡུག་བསྔལ། རེད་པ། དུད་འགྲོ་ལ་བའི་གླེན་ཞིང་གཏི་མུག་པའི་སྡུག་བསྔལ་དེ་ཚོའི་བསམ་བློ་ཅིག་བཏང་ནས།

བི་གའི་སྐྱེས་བུ་ཆེན་པོའི། ད་སྐྱབས་འགྲོ་ཡིན་དུས། མཐའ་འཁོར་གྱི་འགྲོ་བ་རིགས་དྲུག་གི་སེམས་ཅན་ཚོ་ལ་བི་གའི། འདི་ནི། དམིགས་ནས་དེ་ནི། སྡུག་བསྔལ་དེ་བྲལ་འདོད་ཀྱི་དེ་ནི་སྙིང་རྗེ་ཞིག་དགོས་ཀྱི་རེད། སྡུག་བསྔལ། མཐའ་འཁོར་གྱི་འགྲོ་བ་རིགས་དྲུག་སྡུག་བསྔལ་ནད་དང་མནར་བཞིན་པ་རེད། འོ་དེ་དང་བྲལ་འདོད་ཀྱི་དེ་ནི་སྙིང་རྗེ་བརྩེ་བ་སྙིང་རྗེ་ཅིག། བྱས་ནས། ད་སྐྱབས་འགྲོའི་རྒྱུ་གསུམ་རེད། འཇིགས་པ། སྐྲག་པ། ཨ་ནི། བརྩེ་བ་སྙིང་རྗེ། པ་དང་སྙིང་རྗེ་གསུམ། དེ་གསུམ་དེ་སྔོན་དུ་ཡག་པོ་ཅིག་སོང་ནས་ཨ་ནི་དཀོན་མཆོག་ལ་སྐྱབས་སུ་འགྲོ་རྒྱུ་རེད། སྐྱིད་སྡུག་ལེགས་ཉེས་ག་རེ་བྱུང་ན་ཨོ་དེ་ནས་སྐྱོབ་པའི་དཀོན་མཆོག་མཁྱེན་བསམ་པ་བྱས་བློའི་གཏིང་ནས་ཕར་བློས་བཀལ་ཐུབ་པ་ཅིག་ག་རེ་ཡིན་ནས་དཔེ་རེད་བ་ད་དཀོན་མཆོག་མཁྱེན་བསམ་པ་བྱས་འོ་ད་དེ་ནས་བྱས་ད་སེམས་ཀྱིས་དེ་འདྲ་ཅིག་བསམ་བློ་བཏང་ནས་ད་ངག་ནས་བརྗོད་ཡ་དེ་ཨ་ནི་བླ་མ་ལ་སྐྱབས་སུ་མཆིའོ།

བསམ་བློ་བཏང། ཨོ་བླ་མ་སྡེ་ལྔ་ནས་མར་དེ་ནས་བདུད་རྩི། སྣ་ལྔ་འོད་ཟེར། པའི་དཀར་ཤས་ཆེ་བ་ཅིག་རྒྱུན་མར་བྱུང་བདུད་རྩི་འོད་ཟེར་དང་བཅས་པའི་རྒྱུན་མར་བབས། རང་དང་རང་དང་མཐའ་སྐོར་གྱི་འགྲོ་བ་རིགས་དྲུག་གི་སེམས་ཅན་ཚོའི་དེ་ནི་ལུས་སེམས་ལ་བག་ཞུགས། ལུས་སེམས་ལ་ཕར་ཞུགས་ནས་དེ་ནི་ཐོག་མེད་ནས་བསགས་པའི་དེ་ནི་སྡིག་སྒྲིབ་སྤྱི་དང། ལྷག་པར་དུ་ཡང་དེ་ནི་བླ་མ་ལ་བརྟེན་ནས་ཨོ་དང་བླ་མའི་སྐུ་ལ་བསྡོ་བ་གསུང་བཅག་པ་ཐུགས་དཀྲུགས་པ་མ་དད་བརྙས་སྨོད་བྱེད་པ་ལ་སོགས་པའི་དེ་ནི་མདོར་ན་བླ་མ་ལ་བརྟེན་པའི་དེ་ནི་སྡིག་སྒྲིབ་ག་འདྲ་ཅིག་བྱུང་ཡོད་པ་ཡིན་ན། རང་དང་རང་གི་མཐའ་སྐོར་གྱི་སེམས་ཅན་ཚོ་ཚང་མ་ལོག་གི་བི་གའི་བླ་མ་ལ་བརྟེན་པའི་སྡིག་སྒྲིབ་བྱུང་བསྡད་པ་དེ་ཚོ་སྒང་ག་ལོ་དབང་པོ་འོ་ག་རེ་ཟེར་དུད་ཁུ་དང་འོ་དང་དེ་ནས་རྣག་ཁྲག་དང་དུད་ཁུ་དང་འོ་དང་དེ་འདྲའི་གི་རྣམ་པ་བྱས་ནས་དབང་པོའི་སྒོ་དང་བ་སྤུའི་བུ་ག་འོག་སྒོ་ནས་མར་ཐོན་ནས་འོ་དང་འོ་དེ་རེད། མར་ཐོན་འོ་དེ་བྱས། ཐོན་སོང་བསམ་པ་བྱས། འོག་སྒོ་ནས་མར་ཐོན། འོ་དང་མི་ནི་མར་ཕྱིན་ནས་ས་འོག་རིམ་པ་བདུན་ནས་མར་འོ་དང་སོ་སོའི་བི་གའི་ཚེ་ལ་རྔམ་བསྡད་པའི་འོ་དང་འཆི་བདག་གཤིན་རྗེ། ཁ་གདངས་ནས་ཡོད་བསྡད་པ་འོ་དེ་ཡི་ཁ་ནས་མར་ཕྱིན། ཕྱིན་པ་ད་ག་གཏོར་མའི་གཟུགས་འདྲ་བོ་བྱས་ནས་ཨ་ནི་ངོམས་ཤིང་ཚིམས་ནས་མ། ཁ་མར་ལོག་ནས་ས་འོག་ནས་མར་ཅིག་དཔེ་རེད་བ་ད་ཕྱིན་སོང་བསམ་པ་བྱས་ནས་ཞོར་ལ་ཚེ་སྒྲུབ་ཅིག་ཡོང་གི་ཡོག་རེད་ད་ཚེ་སྒྲུབ་ཡོང་ན་མ་ཡོང་དེ་གལ་ཆེན་པོ་ཅིག་མ་རེད་དེ་ཡིན་ནས་ད་དེ་བྱས་ན་ཡང་དམིགས་པ་དེ་བྱེད་རོགས་བྱེད་གི་རེད་བ་ད་ཡང་དམིགས་པ་བ་དེ་ཚེ་སྒྲུབ་ཅིག་ཡོང་གི་ཡོད་བ་ད་བསམ་ཡང་རེད་བ་ད་ཨ་ནི་སྐྱབས་འགྲོ་དེ་ཡག་པོ་ཅིག་ཆགས་ཡོང་བ་རེད་བ་འདི་ནི་འདི་ནི་ཨ་ནི། འོ་དེས་མཐུན་རྐྱེན་འགལ་རྐྱེན་བསལ་ཡ་དེ། འགལ་རྐྱེན་བསལ་ཡ་དེ། ད་དེ་ནི། ད་ལྔ་བཅུ་ཙམ་གཅིག་རེད་བ། དཔེར་ན་ཕྲེང་འཁོར་གཅིག་ཡིན་ན་དཔེར་ན་ཆུ་ཚོད་གཅིག་ཡིན་ན་ཆུ་ཚོད་ཕྱེད་ཀ་ལ་མཐུན་དཔེ་ཀའི་འགལ་རྐྱེན་བསལ་ཡ་དེ་ཆུ་ཚོད་ཕྱེད་ཀ་ལ་དེ་ནི། དཔེ་ཀའི་མཐུན་རྐྱེན་སྦྱར་བའི་དམིགས་པ། གང་ཅི་བགོ་བཤའ་བྱས་པ་རེད་ད། ཆུ་ཚོད་ཕྱེད་ཀ་ཡིན་ན་གཅིག་མ་གཏོགས་བྱེད་ཀྱི་མེད་ན་སྐར་མ་བཅོ་ལྔ་སྐར་མ་བཅོ་ལྔ་འདྲ་པོ་རེད་པ་ད་འོ་དེ་རེད། དེ་ཡིན་དུས་དེ་ནས་འགལ་རྐྱེན་བསལ་ཡས་མཐུན་རྐྱེན་དེ་ལ། ད་མདུན་གྱི་དེ་ནས་བླ་མ་སྡེ་ལྔ་དེ་ལས་དེ་ནས་བདུད་རྩི་འོད་ཟེར་སེར་ཤས་ཆེ་བ། བདུད་རྩི་སྣ་ལྔ་ཡིན་པ་ལ་སེར་ཤས་ཆེ་བ་ཞིག་བདུད་རྩི་འོད་ཟེར་མར་བྱུང་རང་དང་རང་གི་མཐའ་འཁོར་གྱི་སེམས་ཅན་ཐམས་ཅད་པའི་ལུས་སེམས་ལ་མར་ཞུགས། འོ་ད་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་དཔལ་ལྡན་བླ་མའི་སྐུ་གསུང་ཐུགས་ཀྱི་བྱིན་རླབས་དེ་ཚོ་ཞུགས་ནས། འོ་ད་ཚེ་བསོད། འོ་ད་དེ་ཚོ་པའི་རྒྱས་སོང་བསམ་པ་བྱེད་ཚེ་དང་བསོད་ནམས་ཤེས་རབ། འོ་ད་དེ་ཚོ་པའི་རྒྱས་སོང་བསམ་པ་བྱེད་རྒྱུ་རེད།

རུ་བ་སྐུ་ལ་ལེགས་ཉེས་ཀྱི་བེ་དཔྱད་བྱས་པ་སྐུ་ཡག་བཙོག་བྱས་ཡ་འདྲ་བ་དང་རུ་བ་དང། དེ་ནས་སྐུ་བརྙན་ལེགས་ཉེས་ཀྱི་དཔྱད་བྱས་ཡ་འདྲ་བ་དང་ད། སངས་རྒྱས་སྐུ་ལ་མ་གུས་པ་དང་འོ་ད་དེ་འདྲས་རེད། དེ་ཚོའི་གི་བེ་སྡིག་སྒྲིབ་དེ་ཚོ་གང་ག་ལོག་ཕར་དག་སོང་བསམ་ཡ་འདྲ་བ་དང། ད་དོན་ཆེན་དེ་ལ་སངས་རྒྱས་ཀྱི་ཐུགས་རྒྱུད་ཀྱི་དེ་ནི་སྤངས་རྟོགས་འོ་ད་སྟོབས་བཅུ་མི་འཇིགས་པ་བཞི། འོ་ད་དེ་ཚོའི་གང་ག་ཟག་མེད་ཡེ་ཤེས་སྡེ་ཚན་ཉེར་གཅིག་ལ་སོགས་པའི་ད་སངས་རྒྱས་ཀྱི། ཐུགས་རྒྱུད་ཀྱི་དེ་ནི་སྤངས་རྟོགས་ཀྱི་ཡོན་ཏན་དེ་ཚོ་གང་ག་ལོག་རང་གཞན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་འབད་ཐོབ་སོང་བསམ་པ་བྱས་ནས་མོས་པ་བྱེད་དགོས་རེད། མོས་པ་བྱས། ད་དེ་རེད་ཆོས་ལ་སྐྱབས་སུ་མཆི་འོ་ཟེར། སྐྱབས་འགྲོ་བྱེད་པའི་ཁ་ཐོག་ལ། ཨ་ནི་ཆོས་སྤོང་གི་ལས། འོ་ད་ཆོས་ལ་མ་གུས་པ་དང་ཆོས་ལ་འབད། སངས་རྒྱས་པའི་ཆོས་ཡིན་པ་ལ་འབད་ལེགས་ཉེས་བྱས་འདྲ་པོ་དང་ཐེག་པ། ཐེག་ཆེན་ལ། ཐེག་ཆེན་རྒྱུ་མཚན་དུ་བྱས་ནས་ཐེག་དམན་ལ་སྨོད་ཡ་འདྲ་བོ། ཐེག་དམན་རྒྱུ་མཚན་དུ་བྱས་ནས་ཐེག་ཆེན་པ། ཐེག་ཆེན་ལ་སྨོད་ཡ་འདྲ་བོ་དང། ཨོ་ད་མདོ་ཕྱོགས་རྒྱུ་མཚན་བྱས་ནས་སྔགས་ལ་སྨོད་ཡ། སྔགས་རྒྱུ་མཚན་དུ་བྱས་ནས་མདོ་ལ་འཕྱ་བྱེད་ཡ། ཨོ་ད་དེ་ན་ད་པའི་ས་དགེ་རྙིང་གསུམ་དང་བཅས་པ་ད་གང་བྱས་གཅིག་གིས་གཅིག་ལ་བེ་གའི་ཆོས་ལ་བའི་སྨོད་བཏང་ཡ་གས། ཨོ་དེ་འདྲེ་གས་དེ་ནི་སྡིག་སྒྲིབ་ཡོད་ར་བ་དང། ཨོ་ད་དེ་ཚོའི་ཚང་མ་ལོག་དེ་ནི། ཕར་དག་སོང་དུད་ཁུ་གཅིག་པ་རེད་དུད་ཁུ་དང་སོལ་ཁུའི་རྣམ་པ་དབང་པོའི་སྒོ་དང་བ་སྤུའི་བུ་ག་བྱས་ནས་བེ་གའི། མ། ད་གིན་ཆོས་དེ་དམིགས་བསལ་དེ་ཆོས་སྡེ་ལྔ། ལ་བ་དང། རྒྱུད་སྡེ་བཞི་ཡི་ཆོས་བཅས་ཐིག། ཨ་ནི་དེ། མདོ་ལུགས་ཆོས་ཡོད་ར་བ་དང། ཆོས་སྡེ་ལྔ། འོ་དེ་ཚོའི་པོ་ཏི་རྣམ་པ་ཡོད་པ་དེ་ཚོ་ནས་མར་བདུད་རྩི་འོད་ཟེར་འབེབས་སྦྱང་བྱེད་པ་རེད། ད་དགེ་འདུན་ལ་སྐྱབས་སུ་མཆི་འོ་ཟེར་བའི་སྒང་ལ། ཨ་ནི་དགེ་འདུན་སྡེ་ལྔ། དཔའ་བོ་མཁའ་འགྲོ།

སོ་སོ་སོ་སོ་ལ་མ་གུས་པ་བྱུང་ན་མ་བྱུང་ན་གནད་འགག་ཆེར་མི་འདུག་སྟེ། སོ་སོའི་རོགས་པ་གི་དགེ་འདུན་ཚོ་ཡོད་ར་བ་དང་གྲལ་གཡས་གཡོན་གྲལ་ཕར་ཕྱོགས་ཚུར་ཕྱོགས། འོ་ད་བཞུགས་ས་ད་དགེ་འདུན་གང་དུ་ཡོད་ཚད་བཤང་ཚིལ་སྤེན་ཚིལ་བསྲེག་རོགས་ད་འོ་ད་ཡོད་ཚད་དེ་ཚོ་ལ་བས་མ་གུས་པ་ཡོང་ཡག་དང་འོ་ད་དེ་འདྲས་ཀྱི་ཉེན་ཁ་ཡོག་རེད། ང་ཚོའི་དགེ་འདུན་ལ་བརྟེན་པའི་སྡིག་སྒྲིབ་དེ་ཉེན་ཁ་ཆེན་པོ་ཡོག་རེད། དེ་ཡིན་དུས་དེ་ཚོ་ལ་གཟབ་གཟབ་གནང་དགོས་རེད། ད་དེ་དགེ་འདུན་ལ་སྐྱབས་སུ་མཆི་འོ་ཟེར་བའི་སྒང་ན་སྡིག་སྒྲིབ་དེ་ཚོ་མར་སྦྱང་དུད་ཁུ་དང་སོལ་ཁུའི་རྣམ་པ་དབང་པོའི་སྒོ་དང་བ་སྤུའི་བུ་ག་ཐམས་ཅད་ནས་མར་ནག་ཆུར་པའི་དག་སོང་ངོ་བསམ་པ་བྱས། དགེ་འདུན་ལ་བརྟེན་པའི་སྡིག་སྒྲིབ་བ་དང་ཨ་ནི། བི་གའི། དེ་ནས་དགེ་འདུན་གྱི་རྒྱུད་ཀྱི་དེ་ནས་སྤངས་རྟོགས་ཀྱི་ཡོན་ཏན་ཡོད་ར་བ་དང་འོ་ད་དེ་ཚོའི་པའི་རང་གཞན་སེམས་ཅན་ཐམས་ཅད་ཀྱི་པའི་ལུས་སེམས་ལ་བི་གའི་ཞུགས་སོང་ངོ་བསམ་པ་བྱེད་རྒྱུ་རེད། ད་དེ་རེད། དེ་བླ་མ་ཡི་དམ་ཡུལ་གྱི་རེད་དེའི་འོག་དེ་བླ་མ་ཡི་དམ་དཀོན་མཆོག་གསུམ་ལ་སྐྱབས་སུ་མཆི་བ་ཟེར་བ་གང་ན་ཨ་ནི། སྐྱབས་གནས་གང་ག་ནི་མ་སྡེབས་གཅིག་ཏུ་བླ་མ་ཡི་དམ་སངས་རྒྱས་བྱང་སེམས་གསུམ་ག་ནི་མ་སྡེབས་གཅིག་ཏུ་བསྡུས་པའི་ཞང་ཆེན་ནི་ད་འོག་ད་དེ་རེད། ཨ་ནི་གཅིག་པར་དགའ་ཆེན། བ། འཇམ་དབྱངས་དང་མཐུན་རྐྱེན་རོ་ད་དེ་རེད། བླ་མ་ཡི་དམ་དཀོན་མཆོག་གསུམ་ལ་སྐྱབས་སུ་མཆི་བོ། ཟེར་ལབ་ན་ཡང་འགྲིག་གི་རེད།

སེམས་བསྐྱེད་ཟེར་དེ་མངའ་འོག་ཏུ་ཚུད་ནས་འདི་ནི་དཔྱ་ཁྲལ་སྤྲད་པ་དང་གཅིག་པ་ཡིན་དཔྱ་ཁྲལ་ཕུལ་བའོ། འདི་རེད་སེམས་བསྐྱེད་ཟས་དག་ལས། དགེ་འདུན་གྱི་ཁ་ཐུག་དེ་ཁ་སང་ལས་བཞག་བཞིན་ཡོད་པ།

ཤོག་གུ་བརྒྱ་དང་དགུ་བཅུ་གོ་གཉིས། ནང་ལོགས་དེ་ཡིན་པ་ཡོད། དགེ་འདུན་ལ་སྐུར་བ་འདེབས་པ་ནི་དངོས་དང་ལྐོག་ཅི་རིགས་པར་མིང་ངན་ནས་བརྗོད་པ་སོགས་ཚིག་རྩུབ་མོའི་སྐུར་བ་འདེབས་པ་ཡིན། ད་དེ་ཡིན་པ་ཡོད་བྱས། དགེ་འདུན་ལ་སྐུར་བ་འདེབས་པ་ཟེར་ཡ་དེ། སྐུར་འདེབས་རོ། ད་དངོས་དང་ལྐོག་ཅི་རིགས་པར་མིང་ངན་བརྗོད་ཡ་འདྲ་བ་ནི་རོ། དགེ་འདུན་ལ་བའི་མིང་འདོགས་བཏགས་ཡ་བྱས་རོ། དགེ་འདུན་ལ་བའི་མིང་འདོགས་བཏགས་ན་ཉེས་པ་ཆེན་པོ་ཞེ་དྲག་རེད། ཁྱི་ཁྱི་ཅིག་འདྲ་གི་འདུག་ཟེར་བ་དང་སྤྲེའུ་འདྲ་གི་འདུག་ཟེར་བ་དང། འོ་ད། མིང་འདོགས་བཏགས་ཡ་ཡོད་རེད་བ་དང། འོ་དེ་དེ་ནས། བརྗོད་པ་སོགས་ཚིག་རྩུབ། ཚིག་རྩུབ་མོའི། སྐུར་བ་འདེབས་པ་ཡིན། བྲམ་ཟེ་ཤེད་བུ། སེར་སྐྱ་ཞེས་བྱ་བས། སངས་རྒྱས་འོད་སྲུང་གི། དགེ་འདུན་རྣམས་ལ་ཚིག་རྩུབ་ཀྱི་སྐུར་བ་བཏབ་པས། སྔོན་སངས་རྒྱས་འོད་སྲུང། ཞལ་བཞུགས་པའི་སྐབས་དུས་ལ། ཚིག་རྩུབ་ཀྱི་སྐུར་བ་བཏབ་པས་ཆུ་སྲིན་ཉ་ཡི་རིགས་ཅན་དུ་སྐྱེས་པའི་ལོ་རྒྱུས་ལྟར་རེད། དེའི་ལོ་རྒྱུས་དེ་ག་རེ་རེད་ཟེར་ན། དེ་མདོར་བསྡུས་ཞུས་ན་སྔོན་འཕགས་ཡུལ་གྱི་ཆུ་ཀླུང་ཡིད་འོང་ལྡན་ལ་ཉ་པ་ལྔ་བརྒྱས། དེ་ནས་ཉ་རྒྱ་བཅུག་ནས་ཉ་དང་རུས་སྦལ་སོགས་འཛིན་པ་རེད།

པའི། རུས་པ་དང། གཟུགས་པོ་ཆེན་པོ་ཞེ་པོ་ཅིག། ཨ། དང་དེ་རྣམས་ཆུད་ནས། ཆུད་པའི་གང་དེ་ནི་ཁོ་ཆེན་པོ་བྱས་ཏེ་ལྗིད་ཁོག་ཚ་པོ་བྱས། ཨ་ནི་དེ་ཚུར་འཐེན་མ་ཐུབ་པར་བྱས། ཆུ་འགྲོ་ས་གི་རྒྱུན་ཕྱོགས་ལ་མར། ཁྱེར་འགྲོ་ཡང་རེད་མར་འགྲོ་བྱ་རེད་ཡང། རྒྱུན་ཕྱོགས་སུ་སོང་བ་ན། ཨ་ནི་ཉ་པ་ལྔ་བརྒྱས་བཟུང་མ་ཐུབ་པར་བསམ། ཉ་པ་ལྔ་བརྒྱ་ཡོད་ན་ལྔ་བརྒྱ་ལོག་གི་དཔེ་མཉམ་དུ་དཔེ་གའི་ཚུར་འཐེན་ནས། རུས་པ་དང། འཐེན་པ་རེད་དེ་བཟུང་མ་ཐུབ་པར་དེ་རུ། ཨ་ནི་ཕྱུགས་རྫི་དེ་རེད། གཡས་གཡོན་གྱི་བའི་ཕྱུགས་རྫི་མང་པོ་ཡོད་ས་རེད། ཕྱུགས་རྫི་དང། དེ་ནི། ཕྱུགས་རྫི་དང་དེ་ནི། དང་དེ་ནི། ཕྱུགས་རྫི་དང། དེ་ནི་རྩྭ་ཤིང་འཐུ་བ་དང། ལམ་དུ་འཁོད་པ་སོགས་མི་བརྒྱ་སྟོང་དུ་མ་རོགས་སུ་སྦྲན་ནས་འཐེན་ཏེ་སྐམ་ལ་ཕྱུང་བ་ན། ཕྱུགས་རྫི་དང་ད་མི་ཡོད་ཚད་སྒང་ག་སྐད་བཏང་ནས་ཨ་ནི་ཉ་ཡི་དྲ་བ་དེ། ཆུ་སྲིན་ཉ་ཡི་རིགས་ཅན་པའི་དེ་ནང་ཚུད་དེ་ཡོད་རེད་བ་དེ་སྒང་ག་ཚུར་འཐེན་ནས་ཨ་ནི་སྐམ་ལ་ཚུར་ཆུ་མེད་ས་ལ་ཚུར་འཐེན་ཐུབ་པ་རེད་འཐེན་པ་རེད། འཐེན་པའི་སྒང་ལ། སྐམ་ལ་ཕྱུང་བ་ན་དེ་ལ་མགོ་བཅོ་བརྒྱད་དང། ཨ་ད་ཆུ་སྲིན་ཉ་ཡི་རིགས་ཅན་ཆེན་པོ་དེ་ལ་མགོ་མི་འདྲ་བ་བཅོ་བརྒྱད་ཡོད་རེད། ཨ་ནི་མིག་སུམ་ཅུ་རྩ་དྲུག་ཡོད་པ་མཐོང་བས་དེར་སྲོག་ཆགས་བརྒྱ་སྟོང་དུ་མ་དང་མུ་སྟེགས་སྟོན་པ་དྲུག་སོགས་ལྟད་མོ་ལ་འདུས་སོ། ད་མི་མང་པོ་ལྟད་མོ་ལྟ་ག་ཡོང་མུ་སྟེགས་ཀྱི་སྟོན་པ་དྲུག་ལ་སོགས་པ་ཨ་ནི་ལྟད་མོ་ལྟ་ག་སླེབས་ཡོང་རེད་ད། འདུས་སོ། སངས་རྒྱས་ནས་གཟིགས་པ་དུས་ལས་མི་ཡོལ་བས་ལས་ཀྱི་རྒྱུ་བ་ལུང་བསྟན་ཕྱིར། དགེ་སློང་གི་དགེ་འདུན་མང་པོའི་སྐོར་ནི། ད་སངས་རྒྱས་བཅོམ་ལྡན་འདས་ཀྱིས་བཀའི་ལུང་བསྟན་གནང་ཡ་གི་ཆེད་དུ་ཨ་ནི་དགེ་སློང་མང་པོས་བསྐོར་ནས་སྙམ་ཨ་ནི་དེ་ཕེབས་ཡོང་རེད་དགེ་འདུན་མང་པོས་བསྐོར་ནས་གཤེགས་པ་ན་མ་དད་པ་དག་ནི་ད་སངས་རྒྱས་བཅོམ་ལྡན་འདས་ལ་ཡང་མ་དད་པ་དེ་འདྲས་མང་པོ་འདྲ་པོ་རེ་ཡོད་རེད་པ་དང་དེ་ཚོ་གིས་ག་རེ་ཟེར་གི་ཡོད་རེད་ཟེར་ན་དགེ་སྦྱོང་གོའུ་ཏ་མ། ལྟད་མོ་དང་བྲལ་ལོ། ཟེར་ན། རེད་ད་ལྟད་མོ་དང་བྲལ་བ་པའི་ཆགས་པ་མེད་བ། འོ་ད་དེ་འདྲས་རེད་ཟེར་གི་ཡོད་རེད་ད་ལྟད་མོ་ལྟ་ག་སླེབས་ཤག། ཟེར་ན་འདིར་འོངས་སོ་ཟེར་རོ། དད་པ་དག་ནི་ཟེར་དད་པ་ཡོད་མཁན་ཚོས་སངས་རྒྱས་ལྟད་མོ་དང་བྲལ་ཡང་འདི་ལས་བརྩམས་ཏེ་སྐྱེ་བོའི་ཚོགས་ལ་ངོ་མཚར་རྨད་དུ་བྱུང་བའི་ཆོས་སྟོན་པར་བཞེད་དོ་ཞེས་ཟེར་སང། དེ་ནས་སྟོན་པ་འཁོར་གྱི་དབུས་སུ་གདན་བཤམས་པ་ལ་བཞུགས་ནས་ཆུ་སྲིན་ཉ་ཡི་རིགས་ཅན་གྱི་སྔོན་གྱི་སྐྱེ་བ་དྲན་ཅིང། སྨྲ་ཤེས་པར་བྱིན་གྱིས་བརླབས་ནས་དེ་ལ། ཁྱོད་ཤེད་བུ་སེར་སྐྱ་ཡིན་ནམ་གསུངས་པ། སངས་རྒྱས་ཀྱིས་དྲི་བ་གནང་ནས་ད་དེ་བྱིན་གྱིས་བརླབས་ནས་རེད་པ་ད་མི་སྐད་ལབ་ཐུབ་ཡ་གི་སངས་རྒྱས་ཀྱིས་བྱིན་གྱིས་བརླབས། ཨ་ནི་ཁྱོད་ཤེད་བུ་སེར་སྐྱ་ཡིན་ནམ་གསུངས་པ། དེས་བདག་སེར་སྐྱ་ལགས་སོ། ཁྱོད་ལུས་ངག་ཡིད་ཀྱིས་ཉེས་པར་སྤྱད་པའི་རྣམ་སྨིན་མྱོང་ངམ། མྱོང་ངོ། ཁྱོད་ཀྱི་མི་དགེ་བའི་བཤེས་གཉེན་སུ་ཡིན། བདག་གི་མ། བདག་གི་མ་ལགས་སོ། དེ་གར་སྐྱེས། ད་ཁོའི་མི་དགེ་བའི་བཤེས་གཉེན་དེ་ཁོའི་ཨ་མ་དེ་ཡིན། དེ་ད་ལྟ་ག་བ་ཡོད་རེད། དེ་དམྱལ་བར་སྐྱེས་སོ། ཁྱོད་གང་དུ་སྐྱེས། དུད་འགྲོར་སྐྱེས་སོ། ད་ཆུ་སྲིན་ལ་སྐྱེས་ཡོད་རེད་ཆུ་སྲིན་ཉ་ཡི་རིགས་ཅན། འདི་ནས་ཤི་ནས་གང་དུ་སྐྱེ། དམྱལ་བར་སྐྱེའོ། ཞེས་ཟེར་ནས་ངུས་སོ། ད་ཆུ་སྲིན་ཉ་ཡི་རིགས་ཅན་དེ་དང་པོ་དུད་འགྲོ་རེད། དེ་ནས་ཤི་སོང་ན་ཨ་ནི་དམྱལ་བ་ལ་སྐྱེ་འགྲོ་བ་རེད། ངུས་སོ། དེ་ནས་འཁོར་དེ་དག་མཆོག་ཏུ་ངོ་མཚར་སྐྱེས་ནས་སྔོན་གྱི་སྐྱེ་བ་དྲན་ཅིང་མི་ཡི་སྐད་དུ་སྨྲ་བ་འདི་སུ་ཡིན་ཀུན་དགའ་བོ་བསྐུལ་ནས་བསྐུལ་ནས་ཞུར་བཅུག་པས་ད་ཀུན་དགའ་བོ་སངས་རྒྱས་ཀྱི་གསོལ་དཔོན་རེད་པ་དེའི་བརྒྱུད་ནས་ཡང་སངས་རྒྱས་ལ་ཡང་དྲི་བ་ཞུས་པ་རེད་འདི་ག་འདྲ་ལོ་རྒྱུས་ག་འདྲ་ཡིན་ན། སྟོན་པས། འདི་ནི་སྔོན་སངས་རྒྱས་འོད་སྲུང་གི་དུས། རྒྱལ་པོ་ཀྲི་ཀྲི་རྒྱལ་སྲིད་བྱས་པ་ན། སངས་རྒྱས་འོད་སྲུང་བྱས། དེའི་སྐབས་ཀྱི་ལུང་པའི་རྒྱལ་པོ་དེ་རྒྱལ་པོ་ཀྲི་ཀྲི་བྱས། འོ་དེའི་སྐབས་དེ་ལ། ཡུལ་གཞན་ནས་བྲམ་ཟེ་རྒོལ་བ་དག་བྱུང་བ་ན། བྲམ་ཟེ་སེར་སྐྱ་ཞི་བ་ཞེས་བྱ་བས་གཞན་གྱི་སྨྲ་བ་ཚར་བཅད་པས། རྒྱལ་པོས་རི་བྲགས་ཤིག་དེ་ལ་རྒོལ་བའི་ལོངས་སྤྱོད་དུ་བྱིན་ནོ། ད་རྒྱལ་པོ་ཀྲི་ཀྲི་ཡོད་ས་ལ་ཨ་ནི་བྲམ་ཟེ་དཔེ་མཁས་པ་ཆེན་པོ་གཅིག་ཡོད་ཡིན་པ་རེད་ད་ལུང་པ་གཞན་དག་ནས་ཆོས་ཕྱོགས་ཀྱི་རྩོད་པ་བྱེད་མཁན་དེ་འདྲ་སླེབས་སོང་ན་ཨ་ནི་ལམ་སང་ཕ་གིའི་བྲམ་ཟེ་དེ་གིས་བྲམ་ཟེ་སེར་སྐྱ་ཟེར་ཡས་དེ་གིས་ཆོས་ཕྱོགས་ཀྱི་རྩོད་པ་བརྒྱབ་ནས་ཕར་ཕམ་པ་བྱས་ནས་ཕབ་བཞག་ཡོད་རེད། འོ་དེ་འདྲ་བྱས་ལོ་མང་པོའི་བར་དུ། དེ་ཡིན་ད་དེ་གི་བེ་རྔན་པ་འདྲ་པོ་བེ། རེད་པ་ད། གཟེངས་བསྟོད་ཀྱི་བཟོ་འདྲ་པོ་ལ་ཨ་ནི་རྒྱལ་པོས་ཕ་གི། རི་བྲགས་ཤིག་ཟེར་ད་ལུང་པ་ལུང་ཚན་འདྲ་པོ་ཅིག། ས་ཆ། ས་ཆ། ཅིག་ཕ་གི་སྤྲད་གནང་ནས། བྲམ་ཟེ་དེ་ལ། རྒྱལ་པོས་རི་བྲགས་ཤིག་དེ་ལ་རྒོལ་བའི་ལོངས་སྤྱོད་དུ་བྱིན་ནོ། དེ་ལ་བུ་རལ་པ་སེར་སྐྱ་ཡོད་པ་ཞིག་བཙས་པས། བྲམ་ཟེ་དེ་ལ། མིང་ཤེད་བུ་སེར་སྐྱ་ཞེས་བཏགས་སོ། དེས་ཡི་གེ་སོགས་ལ་སྦྱངས་པས་མཁས་པར་གྱུར་ཏེ་གཞན་གྱི་སྨྲ་བ་ཚར་གཅོད་ནུས་པར་གྱུར་ཏོ། ད་དེའི་ཕ་ཤི་བས་ད་ཁོ་རང་གི་ཕ་བྲམ་ཟེ་ཞི་བ་ཟེར་ཡས་དེ་སེར་སྐྱ་ཞི་བ་ཟེར་ཡས་དེ་གྲོངས་པ་ཡིན་པ་རེད། ད་ཁོ་རང་གིས་དེའི་ཚབ་བསྒྲགས་པ་དེ་རེད་པ་ད། དེ་ཡིན་དུས་དེ་ནི། དེའི་ཕ་ཤི་བས་མས། ད་ཁོ་རང་གི་ཨ་མས། རྒོལ་བའི་ལོངས་སྤྱོད་གཞན་གྱིས་འཕྲོག་ཏུ་དོགས་ནས། བུ་ལ་སྨྲས་པ། ཁྱོད་ཀྱིས་སྨྲ་བ་ཐམས་ཅད་ཚར་གཅོད་ནུས་སམ། ཁྱེད་ཀྱིས་གང་ལ་འོད་སྲུང་གི་དགེ་སྦྱོང་རྣམས་མ་གཏོགས་ནུས་སོ། དེ་དག་ཚར་ཆོད་ཅིག། དེ་མ་ལ་གུས་པས་སོང་བ་དང། སྒྲུབ་པ་དང། ཤེད་བུ་སེར་སྐྱ་དེ་ཁོ་རང་གི་ཨ་མ་ལ་ཞེ་དྲག་གི་བའི་གུས་པ་དང་ཨ་མས་ག་རེ་ལབ་པ་དེ་ཁོས་བྱེད་མཁན་ཅིག་ཡིན་པ་འདྲ་འདུག་བ་དེ་ཡིན་དུས། ད། དགེ་འདུན་དགེ་འདུན་དེ་ཚོའི་བའི་ཚར་བཅད་ཤོག། བཅད་པ་རེད་དགེ་འདུན་དེ་ཚོའི་བའི་རྩོད་པས་ཚར་བཅད། འོད་སྲུང་གི་དགེ་སྦྱོང་རྣམས་མ་གཏོགས་ནུས་དེ་དག་ཚར་གཅོད་བྱེད་དེ་མ་ལ་གུས་པས་སོང་བ་དང་དགེ་སློང་ཞིག་དང་འཕྲད་ནས་ད་འོད་སྲུང་གི་དགེ་སྦྱོང་དགེ་སློང་ཅིག་ལམ་ཁ་ནས་ཐུག་ཡོང་རེད་དུ་བ་ད་དེས་ཚིགས་བཅད་ཅིག་གི་དོན་དྲིས་པ་ན། ལན་གྱི་སྤོབས་པ་དང་བྲལ་ནས་དེ་དེ་ཁྱིམ་དུ་སོང་བ་དང། མས་སྨྲས་པ་དགེ་སྦྱོང་དེ་རྣམས་ཚར་བཅད་དམ། ཡུམ་གཟུ་བོ་ཡོད་ན་བདག་དེང་ཉིད་དུ་ཚར་བཅད་དོ། ད་དཔང་པོ་འདྲ་བོ་ཅིག་ཡོད་ན་ད་ང་ད་ལྟ་ནས་ཕམ་ཚར་སོང་ཅེས་རེ་དགེ་སློང་གཅིག་གིས་ང་ལ་ཚིགས་བཅད་གཅིག་གི་དྲི་བ་བཏང་སོང་སྟེ་ངས་ལབ་ཡ་རག་མ་སོང། འོ་དེ་རེད། བུ་དེ་ལྟར་ན་བུ་དེ་ལྟར་ན་སངས་རྒྱས་ཀྱི་བཀའ་ལྷོགས་ཤིག། ད་འོ་ན་ཁྱེད་རང་བས་སངས་རྒྱས་ཀྱི་བཀའ་ལ་སྦྱངས་ཤོག། རྩོད་པ་བྱེད་ཡག་གི་ཆེད་དུ་རེ་བ་དང། སངས་རྒྱས་ཀྱི་བཀའ་ལ་བེད་ལྷོབས་ཤིག། ལྷོགས་ཤིག། ཁྱིམ་པ་ལ་མི་སྟོན་ནོ། ད་སངས་རྒྱས་ཀྱི་བཀའ་དེ་བེད་ཀས་ཁྱིམ་པ་ལ་ལྷག་པར་སྟོན་ཡང་འདུལ་བའི་སྐོར་དེ་ཚོ་ཨ་ནི་ཁྱིམ་པ་ལ་སྟོན་དགོས་མ་རེ་བ་དང་རབ་ཏུ་མ་བྱུང་བ་ལ་འདུལ་བའི་སྐོར་བཤད་ཆོག་གོ་མ་རེ་བ། ཁྱིམ་པ་ལ་མི་སྟོན་ནོ། རབ་ཏུ་བྱུང་བ་ལ་མཁས་པར་གྱུར་ནས་ད་ཁོ་རང་བེད། སངས་རྒྱས་བཀའི་ཨ་མའི་ཁ་ལ་ཉན་ནས་ནང་པ་ལ་ཞུགས་ཁ་བྱས། ཨ་ནི་རབ་ཏུ་བྱུང་ཁ་བྱས་རབ་ཏུ་བྱུང། རབ་ཏུ་བྱུང་ལ་མཁས་པར་གྱུར་ནས། ནང་པའི་ཆོས་དེ་ཚོ་ཡག་པོ་ཅིག་མཁས་པ་བྱས་ཚར་ནས། མར་བབས་ཤོག་བྱས་པར་ཕྱིར་བོབ་ཅིག། ཅེས་མས་ནན་ཏན་གྱིས་བསྐུལ་བས་དེ་རབ་ཏུ་བྱུང་ནས་སྡེ་སྣོད་གསུམ་ལ་མཁས་པར་གྱུར་ཏོ། ཡང་མས་དགེ་སྦྱོང་དག་ཚར་བཅད་དམ། ཡུམ་བདག་ནི་ལུང་ཙམ་དང་ལྡན་ལགས། ང་ལུང་ཙམ་ལ་མཁས་པ་རེད་མ་གཏོགས་བྱས་པ་མེད། དེ་དག་ནི་ལུང་དང་རྟོགས་པ་དང་ལྡན་པས་ཚར་གཅོད་མི་ནུས་སོ། བུ་ཁྱོད་ཀྱིས་ཆོས་ཇི་ཙམ་པ་བསྟན་ནས་རྒོལ་བ་ན་ཚིག་གི་མཚོན་ཐོབ་ཅིག་དེ་དག་ནི་ཉེས་པས་འཇིགས་ནས་ཅང་མི་སྨྲ་བར་འདུག་པས་སྐྱེ་བོ་རྣམས་ཀྱིས་ཚར་བཅད་དོ་སྙམ་དུ་སེམས་པར་འགྱུར་རོ་ཞེས་སྨྲས་པས། སེར་སྐྱས་དེ་བཞིན་དུ་བྱས་པས། དགེ་སློང་རྣམས་ཀྱིས་རྒོལ་བ་ན། དེ་མི་བཟོད་པར་ཆེར་སྐྱེས་ཏེ། ད་ཐབས་ཤིག་བྱས་ནས་ད་རེ་བ་ད་དགེ་སློང་ཚོར་པའི་ཚར་བཅད་པ་རེ་ཟེར་ཡ་གི་ད་སྐད་གྲགས་རེ་ཅིག་ལུང་པ་ལ་བས་ཁྱབ་པ་ཅིག་བཟོ་དགོས་བསམས་ནས་ཨ་མ་དེ་གས། ད་དགེ་སློང་ལ་བི་གའི་དངོས་གནས་ཀྱི་བི་གའི། རེད་པ་དང། རྩོད་པ་ཡིན་ན་རྩོད་ཐུབ་ཀྱི་མ་རོ་བ་དང་དགེ་སློང་ཚོ་བའི་རྟོགས་པ་མཐོ་བ་གོ་རུ་བ་དང་ཁོ་རང་བའི་ལུང་ཙམ་ལ་མཁས་པ་རེ་མ་གཏོགས་རྟོགས་པ་ཡོད་མ་རོ་བ། ཤེད་བུ་སེར་སྐྱ་དེ། ད་ཨ་མས་ཐབས་ཤེས་བྱས་ནས་དགེ་སློང་ལ་བི་དགེ་འདུན་ཚོགས་ལ་བའི་རྩོད་པ་བྱས། རྩོད་པ་བྱས་པའི་སྒང་ན་གླགས་ཁེལ་གི་མི་འདུག་ན་ཨ་ནི་མིང་འདོགས་བཏགས། འདྲ་མི་འདྲ་མིང་འདོགས་བཏགས་ལ་བཏགས་ད་ཨ་ནི་དགེ་འདུན་ཚོགས་བི་གའི་ཉེས་པ་ལ་འཇིགས་ནས་རུ་བ་དང་ཉེས་པ་ཆེན་པོ་བསགས་ཡོང་དུས་གང་ལ་གང་ག་བའི། ཞལ་མ་གྲགས་པ་ཞིག་བཞུགས་བཞག་གི་རེད། དེ་བཞུགས་དུས་གང་ལ་ཨ་ནི་མི་ཚོགས་ཀྱིས་བསམ་ན་ད་ཁྱེད་རང་ཐོབ་པ་རེད་བསམ་གི་རེད། ཨོ་དེ་ཁྱེད་རང། དེ་མི་བཟོད་པར་ཁྱེད་རང་ཅི་སྟེ་གླང་པོ་ཆེའི་མགོ་ཅན་ཁྱོད་ཀྱིས་ཆོས་སམ་ཆོས་མ་ཡིན་པ་ཅི་ཤེས་ཞེས་དང། དེ་བཞིན་དུ་རྟ་ཡི་མགོ་ཅན་དང་རྔ་མོང་དང་བོང་བུ་དང་བ་ལང་དང་སྤྲེའུ་དང་སེང་གེ་དང་སྟག་གི་མགོ་ཅན་སོགས་བཅོ་བརྒྱད་ད་མགོ་མི་འདྲ་བ་བཅོ་བརྒྱད་ཀྱི་མིང་སྨྲས་ནས་དགེ་སློང་ཚོ་ལ་མིང་འདོགས་རེ་རེ་བཏགས་ནས། ཞེས་ལུང་བསྟན་པའི་ལོ་རྒྱུས་གསུངས་ཟེར། བཀའ་ས་སྟག་གི་མགོ་ཅན་སོགས་བཅོ་བརྒྱད་སྨྲས་པས་དེའི་ཉེས་པས་འདིར་ཆུ་སྲིན་ཉ་ཡི་རིགས་མགོ་བཅོ་བརྒྱད་པར་སྐྱེས་སོ། ད་དགེ་སློང་ལ་བི་གའི་མིང་འདོགས་རེ་རེ་རེ་སྣ་ཁ་བཅོ་བརྒྱད་བཏགས་པ་ཡིན་ཙང་དེ་གི་ཉེས་དམིགས་དེ་ལ་སྐྱེ་བ་ཕྱི་མ་ཕྱི་མ་ལ་དེ་ནས་ཆུ་སྲིན་ལ་སྐྱེས་ནས་ཆུ་སྲིན་ཉ་ཡི་རིགས་བྱས་མགོ་བཅོ་བརྒྱད་ཡོད་པ་གཅིག། ད་དེ་ནས་མ་དམྱལ་བ་ལ་འགྲོ་དགོས་རེད། བྱས་ཙང། མིང་འདོགས་བཏགས་རྒྱུ་ཡོད་མ་རེད་ཟེར་དེ་རེད། དགེ་འདུན་ལ། ཞེས་ལུང་བསྟན་པའི་ལོ་རྒྱུས་གསུངས། སོ་སྐྱེའི་དགེ་འདུན་ལའང་བརྙས་པ་མི་རུང་སྟེ། དཔེར་ན་གྲྭ་པ་འབར་གོག་འདི་ཚོས་ཞེས་པ་ལྟ་བུ་བརྗོད་ན། སོ་སྐྱེའི་དགེ་འདུན་བཞི་དང། འཕགས་པའི་དགེ་འདུན་དང་ཁྱད་མེད་པ་གོང་དུ་ཞུས་པ་ལྟར་ཡིན་ན་བྱམས་འཇམ་དབྱངས་ལའང་དེ་ལྟར་ལབ་པ་དང་ཁྱད་པར་ཅི་ཡོད་ཟེར་གྲྭ་པ་འདི་ཚོས་གྲྭ་པ་འབར་གོག་འདི་ཚོས་ཟེར་ལབ་བཞག་ན་དེ་ནང་ལ་ཨ་ནི། སྒང་ག་ལ་བི་གའི་སྐྱོན་བརྗོད་ཆགས་འགྲོ་གི་ཡོད་རེད། དེ་ཡིན་དུས་དེ་འདྲ་ལབ་རྒྱུ་ཡོད་མ་རེད་ཉེས་པ་ཆེན་པོ་རེད། གྲྭ་པ་འབར་གོག་འདི་ཚོས་ཞེས་པ་ལྟ་བུ་བརྗོད་ན་སོ་སྐྱེའི་དགེ་འདུན་བཞི་དང་འཕགས་པའི་དགེ་འདུན་དང་ཁྱད་པར་མེད་པར་གོང་དུ་ཞུས་པ་ལྟར་ཡིན་ན་བྱམས་འཇམ་དབྱངས་ལ་དེ་ལྟར་ལབ་པ་དང་ཁྱད་པར་ཅི་ཡོད། ད་ལྟར་རང་དང་ཁ་མཉམ་ལག་མཉམ་དུ་ཡོད་པའི་དགེ་འདུན་འདི་རྣམས་ལ་སྣང་ཆུང་བྱས་ནས་ཟེར། ཨ་ནི་ང་ནི་དགེ་འདུན་ལ་སྐྱབས་སུ་མཆིའོ་ཞེས་བརྗོད་ཀྱང་རྒྱབ་འགལ་དུ་འགྱུར་དངོས་གནས་རེད་པ་ད་ང་ཚོ་བི་གེ་ད་ནང་པ་ནང་པ་ཡིན་ཟེར་གི་རེད་པ་ད་ནང་པ་ཁྱེད་རང་ནང་པ་མ་རེད་ཟེར་ན་ད་ཚིག་པ་ཟ་ཡོང་གི་རེད་པ་ད་ང་ནང་པ་མིན་ན་ག་རེ་རེད་ཟེར་རེད་པ་ད་ང་ནང་པ་ཡིན་ཟེར་གི་རེད་ནང་པ་ཡིན་ན་ཨ་ནི་སྐྱབས་འགྲོ་བྱེད་དགོས་རེད། སྐྱབས་སུ་འགྲོ་ས་དེ། བླ་མ་ལ་སྐྱབས་སུ་མཆིའོ། སངས་རྒྱས་ལ་སྐྱབས་སུ་མཆིའོ། ཆོས་ལ་སྐྱབས་སུ། དགེ་འདུན་ལ་སྐྱབས་སུ་མཆིའོ་ཟེར། ཟེར་ཡག་གི་ད་སྐྱབས་འགྲོ་དེ་བྱེད་དགོས་ཀྱི་ཡོད་རེད། དགེ་འདུན་ལ་སྐྱབས་སུ་མཆིའོ་ཟེར་ཡག་གི་དགེ་འདུན་དེ། ད་སོ་སོ་ད་མཉམ་དུ་ཡོད་དེ་གི་དགེ་འདུན་དེ་ཚོ་གཙོ་བོ་རེད་པ་ད། དེ་ཚོའི་ཕ་ཡུལ་དེ་ཚོ་ལ་ཁ་བཏང་ཡས་བྱེད་ཀྱི་འདུག་མས་བྱེད་ཀྱི་འདུག་གྲྭ་པ་འབར་གོག་ཟེར་ཡ་འདྲ་པོ་དང་ཅིག་ཅིག་ཅིག་ཟེར་ཡ་འདྲ་པོ་དང་སྣང་ཆུང་འདྲ་པོ་བྱས་རེད་པ་དང་བྱས་ན་ཨ་ནི་རྒྱབ་འགལ་རེད་སོང་རེད་ང་ནི་དགེ་འདུན་ལ་སྐྱབས་སུ་མཆིའོ་ཟེར་བྱས་རེད་པ་དང་ཆོས་པ་འབུག་ལ་རེད་པ་དང་དགེ་འདུན་མཇལ་ས་མེད་པའི་ནང་ལོགས་ལ་ཨ་ནི་དགེ་འདུན་ལ་སྐྱབས་སུ་མཆིའོ་དགེ་འདུན་མཇལ་ཡོང་དུས་ཨ་ནི་སྣང་ཆུང་བྱས་གུས་ཞབས་མེད་པ་བྱས་ཨ་ནི་ཡོང་གི་མ་རེད་ཟེར་ཞེས་དེ་རྒྱབ་འགལ་རེད་ཟེར། སྦྱང་དགོས་དུ་གྱུར། བདག་གི་བླ་མ་རིན་པོ་ཆེ་གྲྭ་པ་རྣམས་གཡས་གྲལ་གཡོན་གྲལ་དུ་བཞུགས་པའི་ཚེ། ཕན་ཚུན་གཅིག་གིས་གཅིག་ལ་སྐྱབས་ཡུལ་དུ་འཛིན་དགོས་ཀྱི། ད་དགེ་འདུན་ནང་ལོགས་ཡིན་ན་ཁྱིམ་པ་ཚོ་ད་ཨ་ཅང་ཅང་ཁྱིམ་པ་ཚོས་དགེ་འདུན་ལ་གུས་ཞབས་དགོས་ཀྱི་རེད། དགེ་འདུན་ལ་བའི་སྐྱབས་སུ་མཆིའོ་ཟེར་བ་དང། དགེ་འདུན་ལ་ཁ་བཏང་རྒྱུ་ཡོད་མ་རེད་སོ་སོ་གཉིས། ཚོགས་ངན་ཉེས་དམིགས་བསགས་ནས་སོ་སོ་དམྱལ་བ་འགྲོ་ཡག་གི་རྒྱུ་ཆགས་ཀྱི་ཡོད་རེད་མ་གཏོགས་དགེ་འདུན་ལ་ད་གནོད་ཡག་གང་ཡང་ཡོད་མ་རེད་བ། བྱས་ཙང་ད་ཡིན་དེ་མ་ཟད་པའི་དགེ་འདུན་ནང་ཚགས་ཡིན་ན་ཡང་གཅིག་གིས་གཅིག་ལ་སྐྱབས་སུ་འགྲོ་དགོས་རེད། རེད་པ་ད་གཅིག་གིས་གཅིག་ལ་གུས་ཞབས་བྱེད་དགོས་རེད། ག་རེད་ཟེར་ན་བདག་གི་བླ་མ་རིན་པོ་ཆེ་གྲྭ་པ་རྣམས་གཡས་གྲལ་གཡོན་གྲལ་དུ་བཞུགས་པའི་ཚེ་ཕན་ཚུན་གཅིག་གིས་གཅིག་ལ་སྐྱབས་ཡུལ་དུ་འཛིན་དགོས་ཀྱི་དེ་ལྟར་མིན་པར་ཡར་བལྟས་ནས་གྲལ་གྱི་དབུའི་བླ་རྒན་འདི་ནི་ཆེ་གེ་མོ་ཞེས་བྱ་བ་སེར་སྣ་ཤིན་ཏུ་ཆེ་བ་ཞིག་ཡོད་པ་དེ་ཡིན་ཟེར་ད་རྒྱུས་ཡོད་ཆེ་མདོག་བྱས་ནས་པད་དཔེར་ན་གྲྭ་ཚང་གཅིག་ལ། ད་གྲྭ་ཚང་གཅིག་ལ་སོ་སོ། མི་ཚེ་གཅིག་ལ་གྲྭ་ཚང་དེ་ན་བསྡད་བསྡད་ཀྱི་ཡོད་དུས་གང་ག་ཧ་གོ་གི་རེད་པ་ད། མི་མིང་དང་བཅས་པ། རེད་པ་ད་བྱས་ཡིན་དུས་ད་ཡ་གི་གྲལ་མགོ་དེ་ནི་བླ་རྒན་དེ། རེད་པ་ད་མགོ་སྐྱ་སོབ་སོབ་འདྲ་པོ་དེ། བྱེད་བྱེད་བྱེད་ཡིན་བསམ་པ་བྱེད་ཅིག། རེད་པ་ད་སེར་སྣ་ཆེན་པོ་ཞེ་པོ་ཅིག་ཡོད་རེད་བསམ་ཡག་འདྲ་པོ། དེའི་འོག་མ་དེ་དེ་ལས་ཀྱང་སྡུག་པ་ཁོང་ཁྲོ་ཤིན་ཏུ་ཆེ་བ་ཅིག་ཡོད་བསམ་པ་བྱེད་རེད་པ་ད། ཆེ་གེ་མོ་བྱ་བ་སོགས་དགེ་འདུན་ཚང་མ་ལ་འདི་དང་འདི་ཡིན་ཟེར་གང་ག་ལ་རེ་རེ་རེ་རེ་རེ་བའི་སྐྱོན་འདྲ་བོ་རེ་རེ་རེ་རེ་བཙུགས། རྒྱུད་ཚོད་ལོན་མདོག་བྱས་ནས་འདིའི་ནང་ན། འདི་ན་ཨ་བོ་ང་ཨ་བོ་ང་རང་ལས་དྲག་པ་མི་འདུག་སྙམ་པ། ད་དེའི་ནང་ན་སྐྱོན་མ་བཙུགས་ཡ་དེ་སོ་སོར་ཡིན་པ་རེད་ད་སོ་སོ་ལ་སྐྱོན་བཙུགས་གི་མ་རེད་བ་ད། ད་དེ་རེད་བ་གྲྭ་པ་བརྒྱ་ཙམ་ཅིག་ཡོད་པ་ཡིན་ན་ཨོ་ད་ག་གཞན་གང་ག་ལ་སྐྱོན་རེ་རེ་གཅིག་གཅིག་ཁོང་ཁྲོ་ཚ་བོ་གཅིག་གཅིག་སེར་སྣ་ཆེན་པོ་གཅིག་གཅིག་ག་གེ་ཞིག་མར་ཟས་རུ་བ་གཅིག་གཅིག་ནི་བཅའ་བཟོས་ཤེས་དེ་གེར་ཟས་རུ་བ་དེ་དེ་ཅང་ཅང་བྱེད། ད་དེ་ནང་ལ་སྐྱོན་མ་ཚུགས་ས་ད་སོ་སོ་ཡིན་པ་འདྲ་ད་རེད་བ་ད་གྲྭ་འདྲ་བོ་དེ་ཨ་ཕོ་ང་རང་ལས་དྲག་པ་མི་འདུག་སྙམ་པ་བྱེད་ན་དགེ་འདུན་ལ་སྐྱབས་སུ་མཆིའོ་ཞེས་པ་ཕྱོགས་བཅུའི་དགེ་འདུན་ཐམས་ཅད་ལ་ཡིན་གྱི་ཕྱོགས་རེ་བ་ལ་མིན་ཀྱང་བསམ། དེ་ལྟ་ན། འདི་མ་གཏོགས་པའི་དགེ་འདུན་ཞེས་སྐྱབས་འགྲོའི་ཚིག་གསར་རྩོམ་དགོས་པར་འགྱུར་རོ་ཟེར་ཨོ་ད་གྲྭ་པ་འདི་དང་འདི་མ་གཏོགས་པའི་དགེ་འདུན་ཐམས་ཅད་ལ་སྐྱབས་སུ་མཆིའོ་ཟེར་ཚིག་གསར་པ་བཟོ་དགོས་པ་ཅིག་རོ་ད་མ་རེད་པས། དེ་ཡོང་ཡ་ཡོད་མ་རེད་སྐྱབས་འགྲོ་ཆགས་ཀྱི་མ་རེད། རོ་ད། ཞེས་ཕྱོགས་བཅུ་རྒན་དེ་བྱས་འདི་དང་འདི་བྱས། རྩོམ་དགོས་པར་འགྱུར་རོ། དེས་ན་རྗེ་དཀོན་མཆོག་ཡན་ལག་གིས། གྲོགས་བཟང་འཕགས་པའི་དགེ་འདུན་མཐོང་བའི་ཚེ་ལམ་གྲོགས་བཟང་པོའི་སྐྱེལ་མ་དྲན་པ་བྱུང། དགེ་འདུན་མཇལ་ཡོང་དུས་འོ་ད་སོ་སོ་གི་ཁ་མིན་ཡ་ད་བྱེད་ས། གི་བི་གའི། དགེ་འདུན་བི་གའི། ད་མཇལ་སོང་བསམ་པ་བྱེད་རོ་ད། དད་པ་བྱེད་ནི་བས། དད་པ་བྱེད་དགོས་ཀྱི་ཡོད་དགེ་འདུན་ཚོས་ཡིན་ནས་ཁྱེད་ད་སྤྱོད་ལམ་ཞི་ཞིང་དུལ་བ་བྱེད་དགོས་ཡ་གི་གནད་འགག་འདི་རེད་བ་ད། དགེ་འདུན་ཚོས་ཡིན་ནས་ཕར་ཚུར་ཕེབས་པའི་སྒང་ལ། པའི་ཁྱིམ་པ་སུན་འབྱིན་མི་འགྲོ་ཡག་གི་པའི་ཐབས་ཤེས་གཙོ་བོར་བཟུང་ནས་སོ་སོའི་ནང་ལ་རྟོགས་པ་ག་འདྲ་ཡོད་ན་ཡོད་པའི་རྟོགས་པ་མཐོ་ཐག་ཆོད་ཡོད་ན་ཡོད་དམའ་ཐག་ཆོད་ཡོད་ན་ཡོད་སྤྱོད་ལམ་དེ་བི་གའི་དགེ་འདུན་གྱི་ན་བཟའ་མཆོད་ཚར་བའི་གཞུག་གུ་དགེ་འདུན་ལ་ཁ་མ་གཏང་ཡག་ཅིག་བྱེད་ན་ཨ་ནི་བི་གའི་ཁྱིམ་པ་སུན་འབྱིན་ཡོང་གི་མ་རེད་མི་མང་པོ་ཞིག་གིས་སྡིག་པ་བསགས་ཀྱི་མ་རེད་བ་དང་ཅོ་དེ་ཡིན་དུས་འོ་ད་ཕྱི་དང་བ་འདྲེན་པ་ཟེར་ཕྱི་ཡི་ཀུན་སྤྱོད་དེ་བི་གའི་ཡོན་ཏན་བསོད་ནམས་བསགས་པའི་ཞིང་ས་ནང་རེད་བ་ད་ཕྱི་བི་གའི། འདི་ནི་སྐལ་ལྡན་པའི་དང་བ་འདྲེན་པའི་མིག་རྐྱེན་ཟེར་བ་དེ་རེད། དད་པ་ཅེས་བྱ་བའི་ར་བ་དེ་རིགས་ཀྱི་བི་གའི་བྱེད་ནི་ཕེབས་དགོས་རེད། ལམ་གྲོགས་བཟང་པོ་སྐྱེལ་མ་འཕྲད་པ་བྱུང་ཞེས་གསུངས་པ་ལྟར་ཁྱད་འཕགས་ཀྱི་འདི་ནི་དགེ་འདུན་གང་མཇལ་ཡང་འཇིགས་སར་སྐྱེལ་མ་འཕྲད་པ་ལྟ་བུའི་སྐྱབས་རྙེད་པའི་འདུ་ཤེས་བྱེད་དགོས་གསུངས། སྐྱབས་བཙལ་ནས་སྐྱབས་རྙེད་པ། དགེ་འདུན་མཇལ་སོང་ན་འོ་ད་སྐྱབས། ཕྲད་པ་ཡིན་འདི་བྱས། ཕྲད་པ་ལྟ་བུའི་སྐྱབས་རྙེད་པའི་འདུ་ཤེས་བྱེད་དགོས་གསུངས། ལམ་གྲོགས་སྐྱེལ་མ་ལྟ་བུ་བི་གའི་རེད་བ་བྱས་ཙང་དགེ་འདུན་གྱི་ན་བཟའ་དེ་མཆོད་ཡག་དེ་གལ་ཆེན་པོ་འདུག་བ། དགེ་འདུན་གྱི་ན་བཟའ་མ་མཆོད་ན་དེ་དགེ་འདུན་ཡིན་ན་མིན་ན་ག་རེ་ཧ་གོ་བ་རེད། འགྲོ་བ་དང། གཞི་ནས་ཕར་དྲིས་ནས་ཁྱེད་རང་ག་རེ་ཡིན་ཟེར་ལབ་བཏང་ན་མ་གཏོགས་མཇལ་ཡོང་དུས་ནི་དང་བ་འདྲེན་ཡག་གི་དེ་དད་པ་སྐྱེ་ཡག་གི་ཆ་རྐྱེན་ཡོང་གི་མི་འདུག་བ། འོ་དེ་རེད། འདུ་ཤེས་བྱེད་དགོས་གསུངས་སོ། ཐུན་ཤོག་མཇལ་བའི་སྐབས། ད་དགའ་ཆེན། དེ་རེད་བ་དང་ད་ལྟ་དེ་ཚོ། ཐུན་ཤོག་མཇལ་བའི་སྐབས། དེ་ནི། བྱང་སེམས་རྣམས་ཀྱི་བྱང་ཆུབ་ཀྱི་སེམས། སྤྱོད་པ་ཕྱིན་དྲུག། སྦྱིན་པ། བརྩོན་འགྲུས། མར་སྦྱིན་པ་ཚུལ་ཁྲིམས། ད་བཟོད་པ་བརྩོན་འགྲུས་བསམ་གཏན་ཤེས་རབ་དང་བཅས་པ་དང། དེ་ནས་ཉན་རང་གི་དེ་ནས་སྦྱངས་པའི་ཡོན་ཏན་བཅུ་གཉིས། ཟད་ཅིག་ར། སྦྱངས་པའི་ཡོན་ཏན་བཅུ་གཉིས་འདི་ནི། ཕྱག་དར་ཁྲོད་པ། གོས་ཕྱག་དར་ཁྲོད་པ། སོ་སོའི་དུག་ལོག་དེ་བི་ཀའི་ཕྱག་དར་ནང་ལ་ཡོད་པ་དེ་དཔེར། དོར་བ་དང་མི་ཡིས་མར་དབྱུགས་བཞག་ཡག་གི་དུག། དུག་ལོག་དེ་ད་གང་ག་ཚུར་བཀྲུས་གཙང་མ་བྱས། ཨ་ནི་གོན་ཡག་དེ་འདྲ་བྱས། ཕྱག་དར་ཁྲོད་པ་ཟེར་ཆོས་གོས་གསུམ་པ་བ། ཕྱིང་པ་བ། ད་རྒྱུའི་ཆ་ནི་ཚིག་བར་དུ་དུག་ལོག་གི་རྒྱུ་ཕྱིང་པ་བ་དང། དེ་ནི་སྟན་གཅིག་པ། སྟན་གཅིག་པ་ལ་ཡང་སྣ་ཁ་གསུམ་ཟེར་གྱི་ཡོད་རེད། སྟན་གཅིག་པ། ཟས་ཀྱི་སྟན་གཅིག་པ་ཟས་འགྲོ་བ་དང། ད་དེ་བྱས། སྟན་གཅིག་པ། དེ་ནི་བསོད་སྙོམས་བ། ཟས་ཕྱིས་མི་ལེན་པ་དང་དགོན་པ་བ།

མཁའ་འགྲོའི་རྒྱུད་ཀྱི་བདེ་སྟོང་གི་ཡེ་ཤེས། སྲུང་མ་རྣམས་ཀྱི་དེ་ནས་ལས་བཞི་ཕྲིན་ལས་སོགས་བདུད་རྩིའི་རྣམ་པ་བབས་པར་མོས། སྐྱབས་འགྲོ་གྲངས་གསོག་རྒྱས་པར་བྱེད་སྐབས་མདོར་བསྟན་རྒྱས་བཤད། དོན་བསྡུའི་ཚུལ་དུ་དེ་ནས་བདུད་རྩི་འབེབས་སྦྱང་བྱས་པ་སྟེ། དེ་ཡང་དང་པོ་བླ་མ་སྡེ་ལྔ་ལྔ་ཆར་ལ་མཉམ་དུ་བྱས་པ་མདོར་བསྟན་བྱས། ད་ལྷོད་ལྷོད་འདྲ་པོ་བྱེད་ཀྱི་ཡིན་ན་དང་པོ་བླ་མ་སྡེ་ལྔ་ལས་པ་མཉམ་དུ

ད་དེ་ཚོ་ཚར་སོང་ན་ཨ་ནི་གཞུག་གུ་དེ་ཡང། སྡེ་ལྔ་ཆར་ལ་མ། ཐུན་མོང་དུ་བྱས་པ་དོན་བསྡུས་ཏེ་དེ་རེ་རེ་ལ་འཕྲེང་སྐོར་རེ་རེ་ལྟ་བུ་བྱས་ན་འཕྲེང་སྐོར་བདུན་དུ་འགྱུར། དེ་རེ་བ་ད། འོག་མ་རྣམས་ལ་ཡང་དེས་རིགས་འགྲེ་ཞིང། འདི་ནི་སངས་རྒྱས་ལ་རྒྱུད་སྡེ་བཞི་དང་མདོ་ལུགས་བཅས་ལྔ། ཆོས་ལ་ཉན་ཐོས་རང་རྒྱལ་ཐེག་ཆེན་ཐུན་མོང་བ། རྒྱུད་སྡེ་འོག་མ། འདི་ནི་བྱ་སྤྱོད་རྣལ་འབྱོར། འདི་ནི་གོང་མ་བླ་མེད་བཅས་ལྔ། དགེ་འདུན་ལ་བྱང་སེམས་ཉན་རང་དཔའ་བོ་མཁའ་འགྲོ་ཆོས་སྲུང་བཅས་ལྔ་ལ་གོང་བཞིན་སྦྱོར། དཔེར། ཕྱག་དཔེར། དེ་ནས་མི་གསལ་ཡང་མཚམས་འདིར། བླ་མ་ཡི་དམ་དཀོན་མཆོག་གསུམ་ལ་སྐྱབས་སུ་མཆིའོ། ཞེས་སོགས་བདུད་རྩི་འབེབས་སྦྱང། བའི་སྦྱོར་ཆོས་ཀྱི་དཔེ་ཆ་རྣམས་ལ་མི་གསལ་ན་ཡང། འདི་ནི་བདུད་རྩི་འབེབས་སྦྱང་དང་བཅས་གསུངས་པའི་ཕྱག་ལེན་ཡོད། བདུད་རྩི་འབེབས་སྦྱང་བྱེད་པ་སྔགས་ལུགས་དང་འོད་ཟེར་འབེབས་སྦྱང་བྱེད་པ་མདོ་ལུགས་ཀྱི་ཁྱད་པར་དུ་གསུངས། ད་མདོ་སྔགས་གཉིས་ཀ་ཟུང་འབྲེལ་ཡིན་ཙང་བདུད་རྩི་འོད་ཟེར་གཉིས་ཀ་འབེབས་སྦྱང་རེད། མདོ་ལུགས་ལ་དེ་ནི། དེ་ནི་བདུད་རྩི་མེས་པོའི་ཡ། དེ། བ་དང་བདུད་རྩི་མེས་པོའི་ཡ་དེ་གའི་མདོའི་སྐབས་ལ། གཟུགས་སྐུ་འགྲུབ་བྱེད་ཀྱི་རྒྱུ་ཐུན་མོང་མ་ཡིན་པ་དེ་མེད་པ་རེད། དེ་ནི་བདུད་རྩི་འབེབས་སྦྱང་འོད་ཀྱི་སྦུ་གུའི་ནང་ནས་བྱས་པ་དང་འོད་ཟེར་ལ་འཁྲིལ་ནས་འབེབས་པ་ཁ་སང་ཅིག་ཞུས་ཡིན་པ་དྲག་ཆར་འབེབས་པ་དང་གསུམ་ཡོད། དེ་ནི་སངས། དེ་འགྲིག་སོང་ང། དེ་ནི་སངས་རྒྱས་ཆོས་ཚོགས་མའི་སྐབས་སུ།

སྦྱིན་པ་གཏོང་བ་དང། ཨ་ནི་ཚུལ་ཁྲིམས་བསྲུང་བ་དང་བཟོད་པ་བསྒོམ་པ། རེ་བ་དང་ཚུལ་ཁྲིམས་སོགས་བསྲུང་བ་ལས་བྱུང་བ་དང། བཟོད་པ་སོགས་བསྒོམ་པ་ལས་བྱུང་བའི་དགེ་རྩ་འདི་དག་གི་མཐུ་ལ་བརྟེན་ནས་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཐོབ་པར་བྱའོ་སྙམ་དུ་སེམས་བསྐྱེད་པ་ཡིན། བདག་གིས་སྦྱིན་སོགས་བགྱིས་པ་འདི་དག་གིས་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག་ཟེར་ཏེ་ཨ་ནི་སེམས་བསྐྱེད་སྟངས་དེ་དེ་ཡིན་པ་རེད། འདི་དག་གིས་དེ་རེད་ཐོབ་པར་ཤོག་སྙམ་དུ་སེམས་བསྐྱེད་པ་ཡིན། དེ་དག་གི་དམིགས་རྣམ་རྒྱས་པར་རྗེས་སུ་འབྱུང་བས། རེ་བ་དང། འདིར་ཞུ་མ་དགོས། སྐྱབས་འགྲོ་ནི་རྒྱལ་པོའི་མངའ་འོག་ཏུ་འཛུལ་བ་ལྟ་བུ་དང། འདི་ནི་སེམས་བསྐྱེད་ནི་རྒྱལ་པོར་དཔྱ་ཁྲལ་འབུལ་བ་ལྟ་བུ་ཡིན། སེམས་བསྐྱེད་ནི་རྒྱལ་པོ་ལ་དཔྱ་ཁྲལ་འབུལ་བ་རྒྱལ་པོའི་མངའ་འོག་ཏུ་བེ་གས་བཅུག་ཚར་སོང་ན། དེའི་དུས་ལ་རྒྱལ་པོས་བེ་གས་ག་རེ་གསུངས་ན

དེ་ག་དྲི་རེད་ཟེར་ན་བླ་མ་ཐུབ་པའི་དབང་པོ་ལས་རང་འདྲ་གཉིས་པ་ཅིག་མཆེད། མདུན་དེ་བླ་མ་ཐུབ་པའི་དབང་པོ་ཡོད་པ་དེ་ལས་རང་འདྲ་གཉིས་པ་ཅིག་མཆེད་ནས་རང་ལ་ཐིམ་པས་རང་ཉིད་ཐུབ་པའི་དབང་པོའི་ངོ་བོར་གྱུར། སངས་རྒྱས། རེད་པ་ད། ཐུབ་པའི་དབང་པོ་ངོ་བོ། ངོ་བོ་སངས་རྒྱས་སོང་བསམ་པ་བྱས། རང་ལས་ཐུབ་དབང་གི་རིང།